བར་དོ་ཐོས་གྲོལ་ལས་སྒྲུབ་པ་སྲིད་པ་ལས་ཀྱི་བར་དོ་དང་སྲིད་པ་ལས་ཀྱི་བར་དོ་འདི་རྣམས་ལས་ཡང་དེ་ཧ་ལམ་དེ་ད་ལྟ་རེད་དེ་དག་ལ་རྒྱུ་དུག་ཚ་བོ་ཡིན་ལགས་ཆེ། ད་ཁ་ཙ་གི་འཕྲོ་མཐུད་འདི་ག་དེ་འབད་གསུངས་བཞག་ནུག་ཟེར་བ་ཅིན་ཁ་ཙ་ཡ་ལས་མ། དཔེར་ན་ཆུ་ལ་ཆུ་བཞག་པ་བཞིན་དུ་སེམས་ཁོ་རང་གི་ཐོག་ཏུ་རང་ལུགས་སུ་ཙེན་ནེ་རང་བབས་སུ་ལྷོད་དེ་ཡེ་རེ་ཤིག་གེ་མ་བཅོས་པར་ལྷོད་དེ་བཞག་པས་ཟེར་དེ་འབད་གསུངས་བཞག་ནུག།

དེ་ང་བཅས་རང་མངལ་སྒོ་ན་ལུས་དེ་མི་འཛུལ་ཏེ་ལུས་མི་ལངས་སེམས་མེད། འདི་བཟུམ་མའི་གི་རྣམ་རྟོག་དང་བཅས་པས་ཀྱི། དེ་ཆགས་སྡང་དང་བཅས་པས་ཀྱི་ལུས་གཅིག་བླངས་ཏེ་ཡར་སོབ་གྲོགས་བྱེད་པའི་བ་ཅིན་དེ་ང་བཅས་རང་ལུས་སྦྱོང་རྒྱུད་བོང་བུ་ར་འདུག་ལ། ཡུལ་བལྟས་ཅི་ཨ་ན་ལས་འཕྲུལ་དེ་འཇོ་ཡོད་སྒང་ལས། དཔེར་ན་རོ་ཁྱི་གི་ལུས་བཟུམ་གཅིག་བླངས་བྱི་ལི་གི་ལུས་བཟུམ་གཅིག་བླངས་ཕགཔ་གི་ལུས་བཟུམ་གཅིག་བླངས་བས་པའི་ཡར་སོབ་བ་ཅིན་ལ། རྟ་ནོར་སེམས་ཅན་དེ་ཚུ་གི་ལུས་བླངས་ཏེ་ཡར་སོབ་བ་ཅིན། ང་བཅས་མི་ཟེར་མི་དེ་དང། མིང་བཏགས་ཐངས་ར་སོ་སོ། གནས་སྟངས་སོ་སོ། འགྲོ་སྟངས་སོ་སོ། དང་དེ་འབད་འབདཝ་སྒང་ལས། ལུས་བཟང་པོ་ཡིན་ན་ངན་པ་ཡིན་ན་གཅིག་ང་བཅས་ར་གི་ཁ་གིས་སླབ་མི་དགོ་པས་དེའང་འདི་གིས་ར་ཧ་གོ་ཟེར་ཞུ་ནི་ཡིན་ལ། དཔེར་ན་རོ་ཁྱི་བཟུམ་གཅིག་ཡིན་པ་ཅིན་དེ་གི་བཙོག་པ་ག་དེམ་གཅིག་འདུག་ལ་ཕགཔ་གི་ཚང་ན་བཟུམ་གཅིག་སྐྱེས་བྱེད་པ་ཅིན་ག་དེམ་གཅིག་གི་དཀའ་ངལ་འདུག་དེ་ཡང་དེ་འབད་འབདཝ་སྒང་ལས་དུད་འགྲོ་སེམས་ཅན་ཁ་སླབ་མ་ཤེས་མནོ་མ་ཤེས་བསམ་མ་ཤེས། དེ་གཙང་བཙོག་ཟེར་མི་དེ་ཧ་གོ་མ་ཚུགས། དེ་ཡང་འདི་བཟུམ་འབད་འབདཝ་སྒང་ལས་དམ་པའི་ཆོས་ཟེར་མི་དེ་ག་དེ་འབད་ཚོ་ནས་འདུག།

ནང་ན་ལས་བར་དེ་ཨང་རིའི་ཨོ་ཀ་ན་ལས་བར་ལུས་སོབ་སྦྲག་ཅིག་འབད་བ་ཅིན་ལ། ཆོས་ག་དེ་འབད་སྒྲུབ་ནི། ཆོས་སྒྲུབ་པའི་གི་མནོ་བསམ་ཙམ་ཅིག་ཡང་གཏང་མི་ཚུགས་པས་འདི་ཕར་བཞག་ཆོས་ཙམ་ཅིག་གི་མིང་དང་ཐ་སྙད་ད་དང་ཐ་སྙད་མཚན་ཙམ་ཅིག་ཡང་གོ་མ་ཚུགས་པ་ཅིན། ག་དེ་འབད་སྒྲུབ་ནི་ལ། ཆོས་སྒྲུབ་མ་ཚུགས་པ་ཅིན། ཁམས་གསུམ་འཁོར་བ་ལས། ཡང་གྲོལ་ནི་གི་རྒྱུ་ཡི་གཙོ་བོ་དེ་ཆོས་ཡིན་པས་ཟེར་མི་དེ་སྒྲུབ་མ་ཚུགས་པའི་སྒང་ལས། དེ་འཁོར་བ་ལས་གྲོལ་ནི་གི་རྒྱུ་མི་འདུག་འཁོར་བ་ལས་གྲོལ་ནི་གི་རྒྱུ་མེད་པའི་སྒང་ལས། དེ་འཁོར་བ་ལས་ག་དེ་འབད་གྲོལ་ཚུགས་ནི་རྒྱུ་མེད་པའི་འབྲས་བུ་ག་དེ་འབད་འབྱུང་ནི་ལ། པའི་ཨ་ནི་དེ་ཚུ་ལུ་མནོ་བསམ་བཏང་ཞིནམ་ལས་འབད་ལ། ང་བཅས་ར་ད་ལྟོ་ལས་ར་རྩ་འགེངས་ཏེ་གིས་འབད་ཞིནམ་ལས་འབད། གུ་རུ་རིན་པོ་ཆེ་གི་ང་བཅས་ར་སེམས་ཅན་ཐམས་ཅད་ཀྱི་དོན་ལུ་མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ཀྱི་དོན་ལུ་འབད་ཞིནམ་ལས་འབད། རྣམ་སྨིན་བསམ་མེད་ཐུགས་རྗེ་འཇའ་ཚལ་ས་ལེ་སྣང་སྟེ་དགྱེས་པའི་ཞིང་དང་ཐབས་བདག་གནས་སྐབས་དཔག་ཏུ་མེད་པ། དེ་ཡང་འདི་བཟུམ་འབད་གནང་སྟེ་དགྱེས་པའི་བཟང་མོའི་གདམས་ངག་འདི་བཟུམ་འབད་གནང་བཞག་ཡིན་པས། གདམས་ངག་འདི་འབད་གནང་སྟེ་དགྱེས་པའི་ཚེ་ཕྱི་རོལ་ང་བཅས་རང་མི་གིས་ལ། དད་པ་མི་སྐྱེ། དམ་ཚིག་མི་བསྲུང། མོས་གུས་མི་སྐྱེ་བ་པའི་ཞིམ་དག་པའི། ཁ་ཡེངས་མིག་ཡེངས་ཀྱི་ངང་དུ་ལུས། དེ་དཔེར་ན་ང་བཅས་ར་ཆོས་ཀྱི་སྡེ་ཚན་འདི་ནང་ལུ་ཞུགས་ས་ཅེ་རུ་ར་ཆོས་ཀྱི་སྡེ་ཚན་ནང་གི་འདི་སྣང་མེད་མཚམས་སུ་ཤེས་པས་བཞག། ཉིན་མགོ་གནོང་ཟླ་ལུག་དེད་གངས་སྐྱེས་ཉིན། བ་ཚུ་ཤེ། ལམ་མཇུག་བེ་བེའུའི་སྐབས་ལུ་དུམ་གྲ་རེ་ཉིན་མགོ་གནོང་ཟླ་ཉིན། དེ་ཉིན་མགོ་མ་གནོང་བ་ཅིན་དེ་དེ་ཚུ་ཡང་དེ་སྣང་མེད་པའི་ཀུ་བུ་ཤ་བེ་བེ། དེ་སྡེ་ཚན་གཞན་མི་གིས་ང་བཅས་ར་དེ་ཤེ་ཐོ་གཏང་ནི་གི་སྡེ་ཚན།

འགྲོ་སྟངས་རང་བཞིན་ཡིན་པས། དེ་ཨང་འདི་ཀ་ཁྱིམ་ཟེར་བ་ཅན་འདི་ཀྱི་རྒྱུད་ལུགས་དེ་ཨང་འདི་གསུམ་པའི་མེ་མི་ཏི་ཁ་ཤུ་པའི་སྦས་གོ་ནོ་དབྱིན་མི་ཏི་ཁ་སྣང་མེ་བཅུག་སྡེ་བཞག་མེ་ཏི་དེ་ཀྱི་རྒྱུད་ལུགས་བདུད་ཀྱི་བྱིན་གྱིས་བརླབས་པའི་ཀྱི་རྟགས་མཚན་གཅིག་ཡིན། སྙན་བརྒྱུད་འགལ་བ་བསྒོམ་འདི་གཟུགས་ཀྱི་བདེ་བའི་གསུམ་ཡིན་པས། དཔེར་ན་ཕྱག་མཚན་ནི་གཅིག་ཡིན་པ་ཅིག་ཡུབ་ཏེ་གཅིག་ཕྱག་གཅིག་ཚད་གོ་བའི་ནོར་བའི་གི་ཐ་བཅུ་དེ་ཕྱག། རྒྱབ་ཀྱི་ཚད་རུའི་རྣམ་སྨིན་སེམས་མིག་ལ་ཧ་བའི་ཚོགས། རིགས་ཀྱི་སྐར་མ་བཅུ་ཐམས་ལས་ཀྱི་མི་མགོ་ལ་ཕྱག་རྒྱབ་ཀྱིས་འཚལ་བ་ལོ། ང་ཅེ་ར་མིའི་དེའུར་རྡོ་རོས་རི་བྱིན་གྱིས་པའི་འཚལ་བ་བྱིན། ད་གའ་རྔམ་བྱིན་བས་ནི་དབྱིངས་མ་བྱིན་ལ་ཉིམ། ཅེ་ར་ཟླ་ཚེས་དུས་གོ་ག་སྟེ་སྐྱི་གདུང་འདི་སྐྱེས་པའི་ཟས་ཅི་རུ་འུ་དུ་དོ་མི་ཚུགས་ལ། རྒྱལ་བུའི་ལག་བྱིན་བས་ནི་དབྱིངས་མ་བྱིན། ཁང་མིག་ཅི་སོ་ནི་ཅི་ལས་ཡལ་ན་མི་སེམས་མི་རྩོག་པ་ཡིན་པས་ལོ་ཉམས་འཚེ་བས་ལོ་འུ་དུ་བས་ལོ་ཚེ་བཞག། ད་ང་ཁྱེད་རང་བརྩེ་ཡུམ་གྱི་རྩེ་ནས་ཡིན་པ་ཅན་དེའུ་ན་སྡོད་སྲོལ་གྱི་ས་རྐོ་དེ་དེའུ་ན་དབྱིངས་རོལ་ཡ་ཁྱེད་མི་འདུག་སྲིན་མེད་ཀྱི་ཐོག་ཁ་ལུ་སྡོད་དེ་གི་བའི་ས་ཆུ་རོལ་ཡ་ཁྱེད་མི་འདུག་ལྗང་རོལ་ཡ་ཁྱེད་མི་འདུག་ལ། དེ་ཨང་གནས་གསུམ་པའི་བའི་བའི་ཡུལ་གང་ལས་དེ་བདེ་གཟུགས་ཀྱི་རྒྱུད་ལུ་སྡོད་ཀྱི་རྒྱལ་པོ་དགའ་རབ་དབང་ཕྱུག་གི་བརྡ་ཕོག་པའི་གྱི་རྟགས་དབྱིངས་སེམས་གཡོན་གྱོན་རྒྱལ་བ་བུམ་བདེ་གཟུགས་ཀྱི་དད་པའི་གསུང་སྲོལ་ལས་འདུག་དེ་དབྱིངས་ཡ་ཡིན་པའི་ནོངས་མེད་ལ་དེ་ང་ཁྱེད་མི་གིས་དེ་ཨང་དད་པའི་སྣོད་མི་ཤེས་པས་བསམ་མི་ཤེས་པས།

འདོན་དང་ཡིན་ན་མེན་ན་དེ་ང་བཅས་ར། གསལ་ཏེ་ཞུ་དགོཔ་མི་འདུག། དེ་ག་ར་གིས་མཁྱེན། མནོ་བསམ་ཅིག་བཏང། བརྟག་དཔྱད་ཅིག་འབད་དེ་ལྟ་བ་དང་མ་ལྟ་བའི་ཁྱད་པར་མ་གཏོགས་དེ་ལས་གཞན་པའི་འབད་དེ་ལྟ་བ་ཅིན་ཁྱད་པར་རང་གནས་པའི་ཡོད་ཟེར་ཞུ་ནི། དང་དེ་བས་འུ་ད་ལུ། འདུས་ཚུལ་དེ་མེན་མི་ལུ་མ་སྐྱེ་བར་ཡིན་མི་ལུ་སྐྱེ་དགོཔ་དེ་ཁག་ཆེ།

ཤེས་ཡོད་ཀྱི་རྣམ་འགྱུར་འདི་འདྲ་ལཱ་འབད་ཞིནམ་ལས་སྦེ་སྟེང་ཤུ་དག་དེ་གི་དགེ་བ་དགེ་རྩ་ཆུ་ཕོབ་གང་ར་བཏང་ནི་མེད་དེ་གི་བེ་སེ་ཅི་རུ་བཏང་མི་མེད་དེ་གི་བེ་སེ་ཅི་རུ། རང་གི་ལམ་འདི་རང་གིས་ཆོད་ཕྱིས་རྫོགས་གོ། རང་ག་ཏེ་གི་ས་གོ་དེ་ནང་འགྱོ་ནི་ཡིན་ན། འགྱོ་དགོཔ་ག་ཏེ་ཡིན་ན་འགྱོ་མ་དགོཔ་ག་ཏེ་ཡིན་ན། ཡུལ་དང་ཡུལ་སེལ་དེ་ཚུ་བཤད་དེ་འོང་པའི་གི་སྐབས་ལུ་ག་བཟུམ་ཅིག་དག་དེ་གའི་བེ་ཉུལ་བཟུང་སྟེ་འགྱོ་ནི་ཡིན་ན་ག་བཟུམ་ཅིག་བག་སྤང་དགོཔ་ཡིན་ན་དེ་ཚུ་ཁྱད་པར་ཕྱེ་ཤེས་དགོཔ་དེ། གསོལ་བ་བཏབ་ཟིན་གྱི་ཡུལ་གང་ཡིན་ནམ། ཡུལ་མ་ཡིན་པ་གང་ཡིན་པ། ཕྱག་བཞེས་འདི་སུ་ག་དེ་བས་སྤང་དགོས་པིན་ནམ། དེ་བ་སྨོས་རྒྱུད་ག་དེ་བས་སྐྱེ་དགོས་པིན་ནམ། དང་དུ་སུ་ལས་གཞན་པས་ཤེས་དགོས་པ་དེ་ག་ཆེ་ཟེར་གསུམ་ཡིན་པས་ལ། དོན་དག་བཅུའི་ངོ་མ་དེ་ཕྱག་བཞེས་སྤང་ཞིམ་ལེགས་པའི་སེམས་རྣམ་རྟོག་མེད་པའི་ཡི་ངང་དུ་བཞག་གོ་དེ་བཞག་བཞག་བ་ཅིན་དེའང་བྱེད་རང་དེའང་དེ་གཟུང་མེད་ཀྱི་དགུང་ལོ་བཞུགས་སྟོད་འཛུམ་པའི་སྐལ་བ་ཉེན་པ། གནས་ངན་པ་དེ་ཚུ་ནང་ལུ་སྐྱེ་བ་ལེན་ཏེ་སྡུག་བསྔལ་མྱོང་དགོཔ་དེ་རྩ་ལས་ར་མིན་འདུག་ཟེར་ཨིན་ཅི་མིན་ཅི་ཁ་ཕང་བཀག་ཚུགས་ཟེརཝ་མས་ལགས་ངེས་པར་ཁེགས་པར་ཐག་ཆོད་དོ། དེ་ལྟར་ཡང་ནས་ཡང་དུ་མ་ཁེགས་ཀྱི་བར་དུ་སྒོམས་ཤིག་ཟེར་དེ་མངལ་སྒོ་དེ་མ་བཀག་ཚུན་ཚོད་ཀྱི་བར་ན་ཡང་ནས་ཡང་དུ་དེ་སྦེ་སྒོམ་ནི་དེ་ཁག་ཆེ་ཟེར་དེ་སྦེ་གསུངམ་ཨིན་པས་ལགས་ད་ལྟའི་གི་སྲིད་པ་བར་དོ་དེ་ཧ་ལམ་དེ་གཙོ་བོ་དེ་སོ་ངོ་སྤྲོད་ཀྱི་རིམ་པ་དེ་སུ་བཅུ་དྲུག་ཡིན་སའི་ཞོ་ནི་ཡིན་ལ། ད་འདི་གཟུགས་མེད་ཀྱི་ངོ་སྤྲོད་སྤྱི་བ་སྤྱི་ཟབ་པའི་གསུང་བཞག་ནུ། གསུང་ནི་ལས་སྤྱི་བ་སྤྱི་ཟབ་པའི་གསུང་ཟླ་བ་ལྷག་ཚད་འཇོག་མིན་དེ་རང་གི་ལས་གཞན་པའི་ལག་ལེན་ཐབས་མ་ཟུག་པ་ཅི་ནི་ལགས། རུ་བྱེད་ཀྱི་གདོང་ཁ་ལུ། རྩ་སྐྱེས་བཞག་དོ་གཟུང་ཅི་ཡིན་རུ་བྱེད་ཀྱི་གདོང་ཁ་ལུ་རྩ་སྐྱེས་བཞག་རུ་བྱེད་ག་དྲིམ་གྱི་ཏོག་གི་རུ་འཕེན་མི་ཐོག་ལ། ཨ་འདི་གཟུང་པས། ང་རྗེ་ར་གུ་རུ་རིན་པོ་ཆེ་ཀྱིས་ང་རྗེ་མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐུགས་རྗེ་བཀའ་བསྟིམ་ཅི་བྱ་ཆེ་ས་གནང་བདུད་གསུམ་མཁྱེན་བརྒྱུད་ཀྱི་བདག་ཉིད་བདེ་སྐྱིད་དད་པའི་སྣང་ས་སྤྱི་རུ་ར་གདམས་ངག་ཟབ་མོ། ཚེ་གཅིག་ལུས་གཅིག་ལུས་སངས་རྒྱས་པའི་གདམས་ངག་ཟབ་མོ་དད་པའི་སྣང་ས་སྤྱི་རུ་ང་རྗེ་ར་གྱིས་ལག་ལེན་ཐབས་བདེ་སྐྱེད་པའི་དམ་པ་འདས་པ་མི་བརྒྱུད་ཀྱི་ལས་ཅན་པས། ཚེ་ཟིན་ཞིམ་ལས་པས། འདས་དང་མི་བརྒྱུད་ཀྱི་ཐོག་ལས་པའི་ལག་ལེན་ལས་ཅན་པའི་ཐབས་འདི་རང་གིས་རང་ལུས་ཕན་ཐོགས་པའི་བཟོ་བཀོད་མ་གཏོགས། ཆུ་བོ་འདི་ཀྱིས་རང་གི་ཁ་སྣ་ལུག་རྫུས་འདི་ཁྲོད་ལས་ར་སྟེ། ཕྱི་སྲོལ་གྱི་འདྲི་ཚུལ་དང་མན་རྟགས་བུ་བའི་ཐད་དེ་གསུངས་པའི་མཇུག་བསྡུ་བ་ལ་ཧ་ཡིན་སེ་ཞུ་ནི་ཡིན་ལ། ཡང་དེ་གསུངས་པའི་ཐད་དང་གུ་རུ་རིན་པོ་ཆེ་ཀྱིས་འགྲེལ་པའི་རྣམ་པ་ལྷག་ཚད་ཆོས་མིན་རང་གི་རོལ་ལ་ལེན་ཐབས་ཤིག་གོ། རང་གི་རབས་པའི་ཚུགས་གོ། ཟེར། ཡང་འདི་བེ་ནི་ཀྱི་དུས་སྐབས་འདི་ཡ། ཕྱི་དར་ཕབ་ལ་སོགས་པ་ལུགས་སྐད་དར་བ་བྱིན། དེ་ག་དེ་བས་བེ་ནི་བེ་ཐབ་ར་མི་འདུག་བེ་ནི་གནོག་སོག་ར་བཏང་མི་སོག་རེད་པ། ད་དོ་དེ་བས་མིན་པས་དེ་གནས་བཟང་པོ་ལུགས་སྐད་ནོ། གནོག་བསམ་བཏང་ཤེས་པས་བསམ་ཤེས་པས་ད་མི་ཕྱུགས་ཀྱི་སྒོ་ལུགས་ཞུ་ནས་ཀྱི་སྒོ་ཁ་བས་ད་དོ་འདུག། མཐུན་རྐྱེན་གནས་དང་དོ་ཚང་ནོ། དེ་འང་དེ་ཚང་མེད་དེ། ཚང་མེད་དེ་ང་ཅད་ར་ཆ་ཆབ་ཀྱི་ཁྲོ་ལོ་སྟག་མ་འདབ་ཆིག་པའི་སྒོ་བརྟེན་གནའ་མི་ས་མི་ཁ་ཆེ། སེ་ཞུ་ཧོ་མི་དོན་དང་དེ་ཡིན་སེ་ཞུ་ནི་ཡིན་ལ། ད་དེ་ཡིན་ཆེད་ཀྱི་ངོ་སྤྲོད་ཀྱི་རིམ་པ་དེ་སུ་ཞུ་ཚའོ་ཡིན་ད་དེ་མིན་ཆེད་དུ་ཟེར་མེད་དེ་ཡིན་ཆེད་དུ། སྙལ་སྒོ་བཀག་པས་ཀྱི་གདམས་ངག་ཟབ་མོ་ཡང་དག་མང་དུ་སོང་སོང། སྙལ་སྒོ་བཀག་པས་ཀྱི་གདམས་ངག་ཟབ་མོ། ཡང་དག་པ། ལེ་ཤ་ཅིག་ར་ཞུ་ཚར་ཡི་ཟེརཝ་མས། དེ་རྣམས་ཀྱིས་གང་ཟག་དབང་པོ་རབ་འབྲིང་ཐ་མ་གསུམ་གང་ཡང་མི་གྲོལ་མི་སྲིད་དོ། དེ་བཟུམ་མའི་གི་གདམས་ངག་ཟབ་མོ་ངོ་སྤྲོད་ཟབ་མོ་དེ་གིས་གང་ཟག་དབང་པོ་རབ་ཡིན་རུང་འདྲ། འབྲིང་ཡིན་རུང་འདྲ། དབང་པོ་ཐ་མ་ཅིག་ར་ཡིན་རུང་མ་གྲོལ་ལུགས་ཀྱི་དཔེ་མིན་འདུག་ཟེརཝ་མས། དེ་ཅི་ཡི་ཕྱིར་ཞེ་ན། ག་ཅི་སྦེ་ཟེར་བ་ཅིན་རྒྱུ་མཚན་བཤད་བཞག་ནུག། བར་དོ་ཡི་རྣམ་ཤེས་ལ་ཟག་བཅས་ཀྱི་བསྙོན་ཤེས་ཡོད་པས་དག་གི་སྤྱི་མེད་ཁུ་བའི་དུས་ནས་ཡོད་པ་དང་གཅིག་རྒྱུ་མཚན་བཤདཔ་ཨིན་པས་རྒྱུ་མཚན་རྣམ་པ་ལྔ་དེ་ཅིག་ག་དེ་བས་ལྟས་དང་ངོ་འཕྲོད་འཇོམས་མོ། ད་ལྟོ་ག་དེམ་ཅིག་མི་ཚེ་ཅིག་ཆུང་བས་རུང་ངོ་འཕྲོད་མི་ཚུགས་པས་དུས་སྐབས་འདི་ན་ལོ་ག་སྐྱེས་པས་ངོ་སྤྲོད་རྐྱབ་ཙམ་ཅིག་གིས་ངོ་ག་དེ་བས་འཕྲོད་སྲུབ་མོ་ཟེར་བ་ཅིན་རྒྱུ་མཚན་ཡོད་སེམས་མེད། བར་དོ་གི་རྣམ་ཤེས་དེ་ལུ་ཟག་བཅས་ཀྱི་མངོན་ཤེས་ཡོད་ཡོད་ནི་འདི་གིས་ང་བྱེད་ཀྱི་ག་ཅི་སླབ་མི་དེ་བསླབ་འགེལ་བའི་གཤིས་སྙིང་གི་ག་ཅི་བསྲུང་མི་དེ་འཁོར་གྱི་ལས་གཞན་པའི་འགོ་ཚུགས་སེ་ཅི། རྒྱུ་མཚན་གཉིས་པ་དེ། འོན་ལོང་ཡིན་ཡང་དེ་གི་དུས་སུ་དབང་པོ་ཚང་ནི་ཅི་སྨྲས་གོ་བ་དང་གཉིས།

རྟེན་མེད་བས་ཀྱི་རྣམ་ཤེས་ཁོ་རང་གཅིག་པུ་བས་ནི་དེ་ཀྱི་ག་ཏི་འཇུག་དེ་ཀྱི་བས་སའི་ཆུ་དྲུག་འཇམ་རྟོག་རྟོག་པའི་འཇུག་ཚུལ། རྒྱུ་མཚན་བཞི་པ་དེ། དེ་ལས་རྒྱུ་མཚན་ལྔ་པ་དེ་ལ། དྲན་པ་དགུ་འགྱུར་གྱིས་གསལ་བས་ལྐུགས་པ་ཡིན་ཀྱང་དེའི་དུས་སུ་ལས་ཀྱི་དབང་གིས་རིག་པ་ཇེ་གསལ་དུ་སོང་ནས། ཅི་བསླབ་ཐམས་ཅད་སྒོམ་ཤེས་པ་གི་ཡོན་ཏན་དང། དང། དེ་དུས་སྐབས་འདི་ན་ལུ་རིག་པ་དགུ་འགྱུར་གྱིས་གསལ་བ་ཡོད། ད་ལྟོ་རིག་པ་སྤྱི་ལེ་བརྒྱད་སྨིན་དེ་གའི་སྐབས་ལུ་དགུ་དེ་ཅི་ཅི་ག་སྤུངས་དོགས་སུ་སྨིན་གྱི་ནུས་པ་ཡོད་སེམས་མེད་དེ་བས་ནི་དེ་གའི། ལྐུགས་པ་ར་ཡིན་དེ་གའི་བེ་སར་སྤྱི་རུ་དུས་སྐབས་འདི་ན་ལུ། གསལ་ཏོག་ཏོ་སྦེ་འགྱོ་ཚུགས། རིག་པ་ཇེ་གསལ་དུ་སོང་དེ་བས་ནི་དེ་གའི་ག་ཅི་སླབ་དེ་གའི་བེ་སར་སྤྱི་རུ་དེ་སྒོམ་ཡང་ཤེས་ཉན་ཡང་ཤེས་དེ་ཡོན་ཏན་འཇུག་ལུགས་དེ་འཕྲུལ་ལས་སྐྱེས་ཚུབ་ཅིག་ཡིན་སེམས་མེད་གནད་དེ་ལྟ་བུ་ཡོད་པའི་ཕྱིར། ཨང་འདི་སུ་སྨིན་གྱི་དཀའ་བའི་གནད་ཀ་ལེ་ཤ་ཅིག་ར་ཡོད་བར་དོ་ལུ་ཤུབ་ད་ལུགས། ལས་ངོ་སྤྲོད་བྱ་མི་དེ་ཡ་ལས་ཙམ་གཅིག་གོ། དེ་ལས་གསུམ་པའི་ལྷག་བསམ་རྣམ་དག་གིས་ཐུགས་ལས་ངོ་སྤྲོད་བྱ་བ་ཅིན་ངོ་མ་འཕྲོད་པའི་ཡུལ་དཔེ་མེད་ངོ་འཕྲོད་དེ་སྤྲོད་ལས་རང་ངོ་འཕྲོད་དུ་སྐྱེས་པའི་ཡར་འགྲོས་དེ་འགྱོ་ཚུགས་སེམས་མེད། དེས་ན། རྒྱུ་མཚན་སྐྱོབ་མེད་རྒྱུ་མཚན་དེས་ན། གཤིན་པོ་ཡོད་ཀྱི་ཆོ་ག་བྱས་པ། བྱས་པས་ཕན་ཡོན་ཡོད་པས་ཀྱི་རྒྱུ་མཚན་ཡང་དེ་ལྟར་ཡིན། སེམས་མེད། གཤིན་པོ་ཀྱི་ཆོ་ག་སྟེ་བདག་ཏུ་གཟུགས་ཏེ་བ་དང་དེ་ཀྱི་བེ་ཤིན་ལས་བེ་སྟེ་འཕེན་པ་ཡུལ་སེ་མི་ཤིའུ་ཅི་ཀང་ཤ་ཏང་མི་ལོ་དབ་ཆ་བི་ལོ་ཆུ་བོ་ལྷ་བི་ལོ་སེ་སྟེ་བེ་བི་ཀི་ཀང་ལས་སྟེ་འདི་དག་ནང་འདི། ཞག་གྲངས་ཉི་ཤུ་རྩ་གཅིག་གམ། སྟེ་ཞག་གྲངས་བཞི་བཅུ་ཞེ་དགུ་ཡི་བར་དུ། སྟེ་དེ་གསུམ་པའི་དགེ་བ་བསྒྲུབ་ཏུ་སྐྱེས་པས་དེ་ཁོང་ལོ་བེ་འབོག་བེ་ར་ཐུགས་སུ་སེ་གོ་མིག་གི་རྒྱུ་མཚན་ནས་བདེ་བའི་དབྱིངས་སེ་དེ་ལས་བརྟེན་ཏེ་ཧ་གོ་གོ་སེ་མེ།

དང། འདི་དགའ་ར་གྱི་སྣང་བ་དུས་ཙམ་གཅིག་པའི་ཞག་མ་འདའ་བ་པའི་ལག་ལེན་ཐམས་ནི་འདི་རྣམས་ནི་སེམས་ཀྱི་ཁ་ཕྱི་ཐོབ་རྡོ་གཅིག་ཡིན་པས་སྲི་ཞུ་རྡོ་ལ་ཤུ་ལས་འདི་གསུམ་པའི་ང་ཤི་ར་གྱི་མཐུས་ཡོད་ཚུལ་པ་ལ་ཁ་འོང་སྟེ་མི་ཚེ་ཤུ་ལས་མི་ཡི་ལུས་རྟེན་ཐོབ་པ་ཡ་ལ་ཧ་ཡིན་པས་ད་རྡོ་རང་གི་དགེ་བ་བརྒྱ་ཆ་འདྲ་པའི་གྲུབ་དུས་ཡོད་པ་ཅི་འདི་ཐོབ་འདི་ཐོས་འོང་པ་དེ་དེ་ཡི་ཡི་རྒྱུ་ཅི་བསགས་མ་བསུབ་པ་ཅིན་མི་ཡི་ལུས་རྟེན་ཙམ་གཅིག་ཡ་ཐོབ་པ་ལ་ཁ་འོང་ལ་འདི་ད་རྡོ་ཐོབ་པའི་དུས་སྐབས་འདི་ན་ལས་ར་མི་ཡི་ལུས་རྟེན་མི་ལུས་ཁྲོ་ལོ་སྟངས་མ་འདའ་བ་མི་ལུས་དོན་དམ་བདེན་པ་གྲུབ་ནས་ཀྱི་མཐུ་བཞིན་སྣང་གོ།